བོད་དངུལ་འགྲེམས་སྟོན་བྱེད་སར་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་གི་ཡོད་པའི་སྐོར་འགྲེལ་བརྗོད་གནང་པ་སོགས་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན་ཆོས་ཞུ་བ་རྣམས་ལ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཇལ་ཁ་བསྩལ་བཞིན་པར་དད་ལྡན་པ་ཚོར་དགའ་དད་སྤྲོ་གསུམ་གྱི་ཚོར་སྣང་བྱུང་བའི་སྐོར། བསྐྱར་དུ་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་ལས་ཚན་ནང་འཛམ་གླིང་ནང་འཕྲུལ་རིག་སྡེ་ཚན་དང་དྲ་རྒྱའི་བདེ་འཇགས་ཀྱི་གནད་དོན་ནི་ཚོང་དོན་དང་དགོས་མཁོ་གང་ཅིའི་ཐོག་ནས་གནད་འགག་རྩི་ཡུལ་ཞིག་དང་སྤྱི་ཚོགས་དང་རྒྱལ་ཁབ་བདེ་འཇགས་བཅས་ཀྱི་ཐོག་ནས་གདོང་ལེན་བྱེད་དགོས་པའི་གནད་དོན་གལ་ཆེ་ཞིག་ཏུ་འགྱུར་བཞིན་ཡོད་པར་བརྟེན་ཉེ་ཆར་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་གྱི་ཏཱ་ལའི་བླ་མའི་མཐོ་རིམ་སློབ་གཉེར་ཁང་དུ་བོད་མིའི་བརྡ་འཕྲིན་འཕྲུལ་རིག་ཆེད་ལས་པའི་ཚོགས་འདུ་ཐེངས་གཉིས་པ་བསྐོང་ཚོགས་གནང་ཡོད་སྟབས། བོད་མི་གཞོན་སྐྱེས་འཕྲུལ་རིག་ཆེད་ལས་པ་ཚོས་གྲངས་འཛིན་ཁྲོམ་ར་དང་འཕྲུལ་རིག་སྡེ་ཚན་ནང་ལས་དོན་གཉེར་ཕྱོགས་བཅས་ཀྱི་ཐད་ལ་བཀའ་འདྲི་ཞུ་བ་ཞིག་སྙན་སྒྲོན་ཞུ་རྒྱུ་བཅས་ལས་རིམ་ཁག་རིམ་པས་རྒྱང་བསྲིངས་ཞུ་བ་ཡིན། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལས་རིམ་ཁག་རེད་ཐེངས་འདིའི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་པའི་གོང་དེར་བོད་ལ་ཟུར་དུ་དངུལ་ལོར་ཡོད་པ་དེ་ལོ་རྒྱུས་ཐོག་ལ་བོད་རང་བཙན་རྒྱལ་ཁབ་ཞིག་ཡིན་པ་གསལ་པོ་མཚོན་གྱི་ཡོད་ཅེས་བོད་དངུལ་འགྲེམས་སྟོན་བྱེད་ས་ལོ་རྒྱུས་སློབ་དཔོན་གཙང་ཕྲུག་སྟོབས་ལགས་ནས་ངོས་འཛིན་གནང་གི་ཡོད་ལུགས་ངོ་སྤྲོད་གནང་པའི་སྐོར་བློ་བྷེ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་དངོས་ལ་སྙན་སྒྲོན་ཞུ་གི་ཡིན། བོད་མིའི་སྒྲིག་འཛུགས་ཀྱི་བོད་ཀྱི་འགྲེམས་སྟོན་ཚན་པ་ནས་བཀོད་སྒྲིག་གནང་སྟེ་བོད་གཞུང་དགའ་ལྡན་ཕོ་བྲང་གི་བསྐལ་པའི་བོད་ནང་རྒྱ་ཁྱབ་ཏུ་བེད་སྤྱོད་དུ་གཏོང་བཞིན་པ་གི་བོད་དངུལ། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་པར་བརྒྱབ་པ་གི་གསེར་དངུལ་ཟངས་གསུམ་གྱི་ཊམ་ཀ་དང། ཕྱིས་སུ་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོ་ནས་གསར་དར་གྱི་ཤོག་ལོར་སྣ་ཚོགས་ཀྱི་བསྡུ་རུབ་གནང་བ་ཁག་སྤྱི་ཟླ་དང་པོ་གི་ཚེས་པ་དྲུག་གི་ཉི་མ་བཞུགས་སྒར་བོད་ཀྱི་འགྲེམས་སྟོན་ཁང་དུ་འགྲེམས་སྟོན་ཞིག་གནང་ཡོད་པ་དེ། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ནས་དབུ་འབྱེད་གནང་ཡོད་ཅིང། བོད་ཀྱི་འགྲེམས་སྟོན་ཚན་པའི་འགན་འཛིན་བསྟན་འཛིན་སྟོབས་ལྡན་ལགས་ནས། ཊམ་ཀ་དང་ཤོག་དངུལ་དེ་ཚོ་རྒྱ་གར་གྱི་ནང་གི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་བལ་པོའི་ནང་གི་གཞིས་ཆགས་ཁག། དེ་བཞིན་ཕྱི་རྒྱལ་གྱི་བོད་མི་མང་པོ་ཞིག་གིས་འགྲེམས་སྟོན་ལ་ཕུལ་བཞག་པ་རྣམས་བསྡུ་རུབ་གནང་བ་གི་སྐོར་ཡང་འགྲེལ་བརྗོད་གནང་གི་འདུག།
ད་ལྟ་ཅིག་ང་ཚོ་འགྲེམས་སྟོན་གསར་པའི་གི་ལས་གཞི་སྐབས་སུ་ང་ཚོ་ཅིག་གི་བོད་ད་ལྟ་རྒྱ་གར་ཡོད་པའི་གཞིས་ཆགས་ཁག་བཞི་བཅུ་ཞེ་ལྔ་དང་ཨ་ནི་བལ་ཡུལ་གྱི་གཞིས་ཆགས་ཨ་དེ་འདི་དེ་དེ་བཞིན་ད་ལྟ་ཕྱི་རྒྱལ་ཅིག་གི་ཡུལ་གྲུ་ཁག་མང་པོ་ཅིག་ལ་ང་ཚོ་ཀྱི་ཅིག་ག་ཞུ་བ་རེད་ཅ་དངོས་བསྡུ་རུབ་བྱེད་བྱེད་དུས་ཨ་ནི་བོད་ཀྱི་དངུལ་དང་ཨ་ནི་ཅིག་ང་ཚོའི་བོད་ཀྱི་ཤོག་དངུལ་དེ་འདྲ་ཅིག་མང་པོ་ཅིག་ཕུལ་བསྡད་དུས་ཨ་ནི་འདི་ང་ཚོ་ཀྱི་དེ་སྔ་ཉི་ཤུ་གཅིག་སྟོང་ཉིས་སྟོང་ཉི་ཤུ་རྩ་གཉིས་ནས་ང་ཚོ་ཀྱི་ག་ཞུ་བ་རེད་ཅིག་གི་ད་ང་ཚོ་དུས་ཐུང་འགྲེམས་སྟོན་དེ་འདྲ་ཅིག་ང་ཚོ་ཀྱི་དམིགས་ཡུལ་འགྲེམས་དགོས་འདུག་ཟེར་ནས་ང་རང་ཚོ་ཀྱི་ད་ཅིག་གི་གལ་ཆེ་དོན་ཆེ་གཅིག་ནི་ང་ཚོ་གི་འདི། དུས་རྒྱུན་ནས་ང་ཚོ་གི་བསམ་བློ་ལ་ཡོད་པ་ཆགས་བསྡད་ཀྱི་འདུག། སྤྱི་ལོའི་དུས་རབས་བཅོ་བརྒྱད་པ་ནས་བཟུང་བོད་ཀྱི་ཊམ་ཀ་དང་ཤོག་ལོར་པར་རྒྱབ་ས་ཁག་ནི། འབྲས་སྤུངས་དང་སེ་ར་དོག་སྡེ་དང་གྲྭ་བཞི། ཏོག་ཀི་དང་འདོད་དཔལ། ལྷ་ས་གྲོང་སྡེ་དང་མེ་ཏོག། གསེར་ཊམ་ལས་ཁུངས་དང་ཀོང་པོ་རྒྱ་མདའ་དྭགས་པོ་དང་གྲོ་མོ་བཅས་སུ་བཟོ་ལས་ཁང་བཙུགས་ཡོད་པ་མ་ཟད། བོད་ཊམ་ལའང་ཊམ་དཀར་ལྔ་དང་བཅུ་ལྔ་བཅུ་ཉེར་ལྔ་སོགས་ཡོད་པ་དང་མཚུངས། རྒྱལ་མཆོག་བཅུ་གསུམ་པ་ཆེན་པོ་གི་རིང་ལ་གསར་སྐྲུན་གི་ཤོག་ལོར་ལའང་ཤོག་ལོར་སྲང་བརྒྱ་དང་སྲང་ལྔ་བཅུ། སྲང་བཅུ་ཐམ་པ་དང་སྲང་ཉེར་ལྔ་སྲང་ལྔ་སོགས་རིགས་འདྲ་མིན་ཡོད་ཅིང། ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བོད་ཀྱི་ལོ་རྒྱུས་ཉམས་ཞིབ་པ་གཙང་ཕྲུག་སྟོབས་ལགས་ནས། བོད་ལ་ཟུར་དུ་དངུལ་སྒོར་ཡོད་པ་དེས་ལོ་རྒྱུས་ཀྱི་ཐོག་བོད་དེ་རང་བཙན་གྱི་རྒྱལ་ཁབ་ཟིག་ཡིན་པ་གསལ་བོ་མཚོན་གྱི་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། བོད་ཀྱི་རང་བཙན་ཐོག་ལ་ག་འདྲ་ཞིག་མཚོན་གྱི་རེད་ཟེར་ན་ད་ཁོ་གནས་སྟངས་གཉིས་རེད་གཅིག་ནས་བོད་པའི་དཔལ་འབྱོར་གྱི་གནས་བབ་ཟེར་ན་འདྲ་དེ་ག་དུས་དང་མཐུན་པའི་འགྱུར་བ་འགྲོ་བའི་གར་སོང་ནས་དངུལ་དེ་གཅིག་དངོས། ད་དངུལ་གྱི་ནང་དེ་གསེར་གྱི་ནང་དེ་ཟངས་ཀྱི་ནང་དེ་ཚོ་བཟོས་པ་ལས་ཤོག་ལོར་བཟོས་པ་དེ་ཡི་གི་ཁོ་སྟབས་བདེ་བ་དང་ཕྱིན་ནས་དཔལ་འབྱོར་འཁོར་རྒྱུག་བྱས་ལ། ཨ་ནི་ལྷག་པར་དུ་རྫ་ཐང་འགྲིག་ཅེས་དཔལ་འབྱོར་འཁོར་རྒྱུག་བྱས་ལ་གཅིག་ཁྱད་པར་ཡོད་རེད། གཉིས་ནས། བོད་པ་རང་གིས་དངུལ་བཟོས་ཅེས་བོད་པ་རང་གིས་བེད་སྤྱོད་བཏང་ཡོང་གི་འདུག་གོ་སུ་ཁོ་རྒྱལ་ཁབ་རང་བཙན་གྱི་ཡིན་པ་ལ་གར་སོང་ན་རྒྱ་མིས་ཀྱིས་དཔེ་ཞབས་བེད་སྤྱོད་བཏང་གི་ཡོད་མ་རེད་ལ།

བལ་བོ་ནང་རྒྱལ་རབས་འགྱུར་བ་དང་ཊམ་ཀ་ལ་ལྷད་བཅུག་པ་སོགས་ཀྱི་དཀའ་རྙོག་བྱུང་བ་ནས་བཟུང། སྤྱི་ལོའི་དུས་རབས་བཅོ་བརྒྱད་པ་གི་ནང་རྒྱལ་དབང་སྐུ་འཕྲེང་བརྒྱད་པ་གི་སྐུ་རིང་དེར། སྤྱི་ལོ་གཅིག་སྟོང་བདུན་བརྒྱ་དགུ་བཅུ་གོ་གཅིག་གི་ལོར་ཀོང་པོའི་ཁུལ་དུ་བོད་ཊམ་གསར་བཟོ་བྱས་པ་འགྲེམས་སྤེལ་གནང་བ་ནས་བོད་གཞུང་དགའ་ལྡན་ཕོ་བྲང་གི་དུས་སྐབས་རིམ་ཅན་དུ་བོད་ཊམ་གསར་དུ་དཔར་བཏབ་ཡོད་པ་མ་ཟད། རྩིས་དཔོན་ཞྭ་སྒབ་པ་ལགས་ཀྱི་སྲིད་དོན་རྒྱལ་རབས་ཀྱི་ནང། རྒྱལ་དབང་སྐུ་འཕྲེང་བཅུ་གསུམ་པ་ཆེན་པོ་མཆོག་གི་རིང་སྤྱི་ལོ་གཅིག་སྟོང་དགུ་བརྒྱ་བཅུ་གསུམ་གྱི་ལོར་བོད་གཞུང་གིས་ཤོག་ལོར་གསར་དུ་དཔར་བཏབ་པ་དང། རྗེས་སུ་རྒྱ་གར་ཀ་ལི་ཀ་ཏར་འཕྲུལ་འཁོར་གྱི་ཐོག་ཤོག་དངུལ་ཚོན་ཁྲ་མ་པར་འདེབས་སློབ་སྦྱོང་དུ་ཤོད་དྲུང་ཕྱག་ནང་རྟ་མགྲིན་དབང་རྒྱལ་དང། དོར་གཞིའི་རྩེ་དྲུང་དངོས་གཞི་ཐུབ་བསྟན་ཀུན་མཁྱེན་གཉིས་གཏོང་གནང་ཕྱིར་འཁོར་འཕྲལ། སྐྱེམས་སྟོང་དུ་བརྒྱབ་པའི་ཤིང་ཤོག་ལ་གསང་རྟགས་ཁྱད་པར་གུང་འཁོད་གྱི་ཐོག། ཊམ་དཀར་ལྔ་བཅུ་ཐམ་པ་གི་མ་གནས་ཅན་གྱི་ཤོག་དངུལ་ལྕགས་རྩི་ཚོན་ཁྲ་མ་མདུན་ན་གངས་རི་ལྡེབས་སེང་གེ་རྒྱབ་ཏུ་སྟག་སེང་ཁྱུང་འབྲུག་གི་རི་མོས་ཕྱུག་པ་ཆབ་སྲིད་དབུ་བརྙེས་ཀྱི་ལོ་ཆིག་སྟོང་དྲུག་བརྒྱ་བདུན་ཅུ་དོན་བདུན། རབ་བྱུང་བཅུ་དྲུག་པ་གི་ཤོག་དངུལ་འཁོད་པ་དེ་ནི་ལྕགས་ལུག་སྤྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་གཅིག་གི་ལོར་འགྲེམ་གཏོང་གནང་བ་ཞེས་འཁོད་པ་བཞིན། དེ་ནས་རིམ་པས་ཤོག་དངུལ་རིགས་འདྲ་མིན་འགྲེམ་སྤེལ་རིམ་པར་གནང་བ་ཁག། སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་གི་ལོར་བོད་ས་རྒྱ་ནག་གི་བཙན་འཛུལ་འོག་ཡོངས་སུ་མ་ཤོར་གྱི་བར་དུ་བེད་སྤྱོད་དུ་བཏང་སྲོལ་བྱུང་ཡོད་པ་རེད། བཞུགས་སྒར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་བློ་བྷེ་ཡིན།
དེ་ནས་འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན། ཆོས་ཞུ་བ་རྣམས་ལ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མཇལ་ཁ་བསྩལ་བཞིན་པར་དད་ལྡན་པ་ཚོར་དགའ་དད་སྤྲོ་གསུམ་གྱི་ཚོར་སྣང་བྱུང་ཡོད་པའི་སྐོར་ལ། གནས་མཆོག་རྡོ་རྗེ་གདན་ནས་འདི་གའི་གསར་འགོད་པ་པདྨ་དངོས་གྲུབ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། འཛམ་གླིང་ཡུལ་གྲུ་འདྲ་མིན་གྱི་དད་ལྡན་ཆོས་ཞུ་བ་རྣམས་ལ་གོང་ས་མཆོག་གི་མཇལ་ཁའི་སྐལ་བཟང་གོ་སྐབས་ཐོབ་པར་དགའ་དད་སྤྲོ་གསུམ་གྱི་ཚོར་སྣང་དཔག་མེད་བྱུང་ཡོད་པ་གསུང་གནང་བྱུང། དེ་ཡང་བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་དུ་གསུང་ཆོས་སོགས་ཀྱི་མཛད་འཆར་ཁག་བཀའ་དྲིན་བསྐྱངས་གནང་མཛད་པའི་རྗེས་སུ་ཟླ་བ་འདིའི་ཕྱི་ཚེས་བཞི་ནས་བཟུང་གནས་མཆོག་རྡོ་རྗེ་གདན་དུ་རྟེན་གཞི་གནང་བའི་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་དུ། ཕྱི་ནང་དད་ལྡན་སེར་སྐྱ་མི་མང་རྣམས་ལ་ཐུགས་བརྩེ་བ་ཆེན་པོས་མཇལ་ཁ་བསྩལ་རྒྱུའི་དབུ་འཛུགས་གནང་བ་ལྟར་ཟླ་བ་འདིའི་ཕྱི་ཚེས་ལྔ་ཉིན་དད་ལྡན་ཆོས་ཞུ་བ་ལྔ་བརྒྱ་བརྒལ་བ་ཞིག་ལ་མཇལ་ཁ་བསྩལ་གནང་བའི་ཁོངས་སུ། འབྲུག་ནས་ཕེབས་པ་དགུང་ལོ་བརྒྱད་ཅུ་ལ་སོན་པ་རྡོ་རྗེ་དབང་མོ་ལགས་ཀྱིས་གསུངས་ན། ད་ལན་ཁོང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གསེར་ཞལ་མཇལ་རྒྱུའི་གོ་སྐབས་ཐོབ་པར

དེ་ལྟ་བུ་གོ་སྐབས་དེ་ངས་ལོ་མང་སྔོན་ནས་སྒུག་བསྡད་ཡོད། ད་རིང་ང་རང་དངོས་སུ་མཇལ་ཁ་ཐོབ་པར་བསམ་ཚུལ་ལས་འདས་པའི་ཚོར་བ་དྲག་པོ་སྐྱེས་ཏེ་ང་ངུས་པ་ཡིན། ངས་གོང་ས་སྐྱབས་མགོན་ཆེན་པོ་མཆོག་བསྟན་འགྲོའི་དོན་དུ་སྐུ་ཚེ་ཞབས་པད་བརྟན་པའི་སྨོན་ལམ་བརྒྱབ་པ་ཡིན་ཞེས་འགྲེལ་བརྗོད་གནང་བྱུང། ཡང་བལ་ཡུལ་ཤར་ཁུམ་བུ་ནས་ཕེབས་པ་དགུང་ལོ་བརྒྱད་ཅུ་གྱ་བདུན་ལ་སོན་པ།

དམུས་ལོ་མགོ་ལ་བོད་བསྟན་པ་ཉིད་དུ་གསལ་བར་ཤོག་ཅེས་ཀྱི་བཅའ་བ་མི་འགྲིག་པའི་མཁྱེན་རྟགས་མ་བྱོན་སོ། ཡང་བའི་རྣམ་རྒྱལ་ཀློང་འབངས་མོ་ནི་ལགས་ཀྱིས་གསུང་ཡ་བྱས་ན། Today I am very happy I very happy ད་རིང་ང་རང་གོང་ས་མཆོག་མཇལ་ཁའི་སྐལ་བཟང་གོ་སྐབས་ཐོབ་པ་དེ་དཔེ་དགའ་བོ་བྱུང། ང་ནམ་རྒྱུན་ནས་གོང་ས་མཆོག་ལ་དད་གུས་ཤུགས་ཆེ་ཞུ་མཁན་ཞིག་ཡིན། ངས་མགོན་པོ་གང་ཉིད་ཀྱི་སྐུ་མདུན་ནས་གསུང་ཆོས་མང་པོ་ཞུ་མྱོང་ཡོད་ལ། ད་རིང་ང་རང་ཁོང་གི་མཇལ་ཁ་ཐོབ་པ་དེ་ཐེངས་གཉིས་པ་ཞིག་ཆགས་ཀྱི་ཡོད་ལ།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨ་མི་རི་ཀའི་གྲོས་ཚོགས་ཀྱི་ཕྱི་འབྲེལ་ལས་དོན་ཚོགས་ཆུང་གི་ཚོགས་གཙོ་མི་ཤཱལ་མེག་ཁོལ་མཆོག་གིས་ཐར་མོ་ཕི་ཤཱལ་གྱིས་བོད་ནང་རིགས་རྫས་བསྡུ་ལེན་གྱི་ཡོ་བྱད་ཚོང་སྒྱུར་མཚམས་འཇོག་བྱས་པའི་ཐག་གཅོད་དེའི་ཐད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ལ་ཡིག་ཐོག་ནས་དགོངས་ཚུལ་གསུངས་པའི་ནང། དུས་ནས་དུས་སུ་རྒྱ་ནག་དམར་ཤོག་ཚོགས་པས་རིགས་རྫས་བསྡུ་ལེན་གྱི་ཡོ་བྱད་དང། འཕྲུལ་རིགས་སྣ་ཚོགས་བེད་སྤྱོད་བྱེད་བྱས་ཏེ་ཞིབ་བཤེར་དང་འགོག་གནོན་བྱེད་རྒྱུ། དམར་ཤོག་ཚོགས་པར་མོས་མཐུན་མི་བྱེད་མཁན་གྱི་མི་སྣ་དམིགས་འབེན་དུ་བཙུགས་ཏེ་ངོ་བོ་དབྱེ་ཞིབ་བྱེད་བཞིན་པ་མཐོང་རྒྱུ་ཡོད་ཅིང། ཐར་མོ་ཕི་ཤལ་གྱི་ཡོ་བྱད་འདི་དག་རྒྱ་ནག་ལ་ཚོང་སྒྱུར་བྱེད་རྒྱུ་བཀག་འགོག་བྱས་པ་འདི་བཟང་ཕྱོགས་ཀྱི་གནས་ཚུལ་ཞིག་ཡིན་ཞིང། ཚོང་འབྲེལ་སྡེ་ཁག་གཞན་ཚོས་ཀྱང་གཅིག་མཚུངས་ལག་བསྟར་བྱེད་དགོས་པ་རེད་ཅེས་བརྗོད་འདུག་ལ། ཁོང་གིས་ད་དུང། ཨ་མི་རི་ཀའི་ཚོང་འབྲེལ་སྒྲིག་འཛུགས་ཚོས་མི་མང་གི་འགོག་གནོན་བྱེད་པའི་རྒྱ་ནག་དམར་ཤོག་ཚོགས་པའི་ལས་དོན་ལ་རོགས་འདེགས་བྱེད་རྒྱུ་ཡོད་པ་མ་རེད་ཅེས་གསུངས་འདུག། སྤྱི་ཟླ་དང་པོའི་ཚེས་དྲུག་ནས་ཚེས་དགུ་བར་སམ་བྷོ་ཊ་བོད་སློབ་ཚོགས་པས་བཞུགས་སྒར་རྡ་རམ་ས་ལར་སམ་བྷོ་ཊ་བོད་སློབ་ཚོགས་པའི་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་ལོ་འཁོར་འགན་འཛིན་ཚོགས་འདུ་ཐེངས་བཅུ་དྲུག་པ་གོ་སྒྲིག་གནང་འདུག་དེ་ཡང་ཉིན་དང་པོའི་མཛད་སྒོའི་ཐོག་སྐུ་མགྲོན་གཙོ་བོ་དབུས་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་དང་ཤེས་རིག་དྲུང་ཆེ་སམ་བྷོ་ཊ་བོད་སློབ་ཚོགས་པའི་ངེས་སྟོན་པ་བགྲེས་གཞོན་རྣམ་གཉིས་དང་སམ་བྷོ་ཊ་བོད་སློབ་ཁྱབ་ཁོངས་ཀྱི་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་རྒན་རྣམ་པ་ཕེབས་ཡོད་པ་དང་སྐབས་དེའི་དམིགས་བསལ་སྐུ་མགྲོན་ཤེས་རིག་དྲུང་ཆེ་ཚོགས་འདུར་གྲོས་བསྡུར་ལྷུག་པོ་གནང་རྒྱུ་གལ་འགངས་ཆེན་པོ་ཡིན་པའི་སྐོར་དང་ལྷག་དོན་སློབ་ཕྲུག་རྣམས་བོད་ཀྱི་བསྟན་པ་ཆབ་སྲིད་ལ་ཞབས་ཞུ་བསྒྲུབ་ཐུབ་མཁན་ཞིག་གསོ་སྐྱོང་གནང་དགོས་པའི་སྐོར་སོགས་གཏམ་བཤད་གནང་ཡོད་པ་རེད། དེ་བཞིན་སྐབས་དེའི་སྐུ་མགྲོན་གཙོ་བོ་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་མཆོག་གིས་ཚོགས་འདུར་ཕེབས་པའི་སློབ་གྲྭའི་སློབ་སྤྱི་དང་དགེ་རྒན་ཚོས་ཚོགས་འདུའི་གྲོས་ཆོད་ཀྱི་ནང་དོན་རྣམས་སོ་སོའི་སློབ་གྲྭའི་ནང་ལག་བསྟར་གནང་རྒྱུ་གལ་འགངས་ཆེན་པོ་ཡིན་པ་དང། སློབ་གྲྭའི་འབྲེལ་ཡོད་སློབ་སྤྱི་དང་དགེ་རྒན་ལས་བྱེད་སློབ་ཕྲུག་ཕན་ཚུན་བར་མཐུན་ལམ་གྱི་ཁོར་ཡུག་བསྐྲུན་དགོས་པ་ཡང་གལ་ཆེན་ཡིན་པའི་སྐོར་དང། ལས་བྱེད་གནས་སྤོ་ཚོགས་ཆུང་ནས་སློབ་གྲྭའི་དགོས་མཁོ་དང་གནས་སྟངས་སོགས་སྤྱི་ཕན་ལ་གཟིགས་ཏེ་དུས་ནས་དུས་སུ་སློབ་གྲྭའི་དགེ་རྒན་རྣམ་པ་གནས་སྤོ་གནང་བཞིན་པའི་དགོས་པ་རྒྱུ་མཚན་དང།

བཅུ་པའི་ཚེས་བཅུ་དགུ་དང་བཅུ་གཉིས་པའི་ཚེས་བདུན་བཅས་སུ་ཟབ་སྦྱོང་གནང་ཡོད་འདུག་དེ་རྗེས་འདི་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་ནས་ལྔ་བར་རྡ་རམ་ས་ལའི་ནོར་བུ་གསོལ་མགྲོན་ཁང་དུ་དངོས་སུ་ཟབ་སྦྱོང་གནང་འདུག་ལ། ཚེས་གསུམ་ཉིན་ཟབ་སྦྱོང་དབུ་འཛུགས་མཛད་སྒོའི་ཐོག་ཤེས་རིག་བཀའ་བློན་ཐར་ལམ་སྒྲོལ་མ་མཆོག་སྐུ་མགྲོན་གཙོ་བོར་ཕེབས་ནས་གསུང་བཤད་གནང་བའི་ནང། སློབ་སྤྱི་ནི་སློབ་གྲྭའི་ནང་ནས་གལ་གནད་ཆེ་ཤོས་ཀྱི་མི་སྣ་དེ་ཡིན་པ་དང་སློབ་གྲྭ་ཡར་རྒྱས་འགྲོ་དང་མ་འགྲོ་དེ་སློབ་སྤྱིའི་དགོངས་པ་བཞེས་ཕྱོགས་དང་གནང་ཕྱོགས་ལ་རག་ལུས་ཀྱི་རེད་ཅེས་གསུངས་བཞག་དེ་བཞིན་ཁོང་གིས། ཟབ་སྦྱོང་དེ་ཚོས་འགོ་ཁྲིད་ཀྱི་འཇོན་ཐང་དང་ནུས་པ་གོང་མཐོར་འགྲོ་རྒྱུར་སོང་གལ་གནད་ཆེན་པོ་ཞིག་ཡིན་པའི་སྐོར་སོགས་གསུངས་བཞག། ཡང་ཕྱི་ཟླ་དང་པོའི་ཚེས་ལྔ་སྟེ་ཟབ་སྦྱོང་མཇུག་སྒྲིལ་གྱི་ཉིན་མོ། ཤེས་ཡོན་སྡེ་ཚན་གྱི་འགན་འཛིན་བསྟན་འཛིན་རྡོ་རྗེ་ལགས་ཀྱིས། རྒྱ་གར་གྱི་མ་ཧཱ་ཏཱ་ཏཱ་ཏི་བ་ལས་ཁང་གིས། རིན་པ་མེད་པའི་ཐོག་ནས་ཟབ་སྦྱོང་གནང་བར་ཐུགས་རྗེ་ཆེ་ཞུས་གནང་བཞག། ལས་ཁང་དེས་ཟབ་སྦྱོང་ནང་ལ་མཉམ་ཞུགས་གནང་མཁན་ཚོར་ཕྱག་འཁྱེར་ཡང་གནང་བཞག། སམ་བྷོ་ཏའི་སློབ་གྲྭ་ཁག་གི་སློབ་སྤྱི་དང་དགེ་ཆེའི་ཟབ་སྦྱོང་འདིའི་ཐོག་ཁེ་ན་ཌ་ནང་དུ་ཡོད་པའི། Global Affair འམ་གོ་ལའི་ལས་དོན་ཞེས་པའི་ཚོགས་པས་དཔལ་འབྱོར་གྱི་མཐུན་འགྱུར་གནང་ཡོད་འདུག།
གཤམ་ལ་ཚ་བ་དངོས་གྲུབ་ལགས་དང་གཡུ་སྒྲོན་གཉིས་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་རྒྱུ་ཡིན། རྒྱ་གར་ནང་དུ་བཟོ་སྐྲུན་བྱས་པའི་སྨན་ཕྱིའི་རྒྱལ་ཁབ་ནང་ཚོང་སྒྱུར་བྱས་པ་ནས་ནད་པ་ཤི་བའི་གནས་ཚུལ་ཐོན་པའི་རྗེས་རྒྱ་གར་གཞུང་གིས་རྒྱ་གར་ནང་དུ་སྨན་གསར་པ་བཟོ་སྐྲུན་ཚད་ལྡན་དགོས་པའི་བཀོད་ཁྱབ་བཏང་འདུག་དེ་ཡང་རྒྱ་གར་གྱི་སྨན་སྦྱོར་ཚོང་ལས་ཁང་ཚོས་ངེས་པར་དུ་ལོ་གསར་པའི་སྨན་གསར་པ་བཟོ་སྐྲུན་གྱི་སྤུས་ཚད་རྣམས་བཀོད་ཁྱབ་དང་མཐུན་པ་དགོས་པའི་སྐོར་ཕྱི་ཟླ་དང་པོའི་ཚེས་དྲུག་རེས་གཟའ་སྤེན་པའི་ཉིན་རྒྱ་གར་གཞུང་གིས་གསལ་བསྒྲགས་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ནས་བཟུང་རྒྱ་གར་གྱི་སྨན་གྱི་བཟོ་གྲྭ་ནས་བཟོས་པའི་ཕྱི་རྒྱལ་ལ་ཕྱིར་ཚོང་བྱས་པའི་སྨན་གྱིས་ཕྱི་རྒྱལ་དུ་ནད་པ་འདས་གྲོངས་ཕྱིན་པའི་གནས་ཚུལ་ཐོན་ཏེ་རྒྱ་གར་གྱི་སྨན་གྱི་ཐོག་ལ་ལྡོག་ཕྱོགས་ཀྱི་ཤུགས་རྐྱེན་ཆེན་པོ་ཐེབས་པར་བརྟེན་རྒྱ་གར་གྱི་སྲིད་བློན་སྐུ་ཞབས Narendra Modi མཆོག་གི་གཞུང་གིས་རྒྱ་གར་གྱི་སྨན་གྱི་བཟོ་གྲྭའི་ཐོན་སྐྱེད་ཀྱི་མ་གནས་ཨ་སྒོར་ཐེར་འབུམ་ལྔ་བཅུ་ཙམ་བྱེད་ཀྱི་ཡོད་པ་དེའི་མིང་ཆད་སམ་ཕང་ཚུན་རྣམས་གཙང་མ་བཟོ་རྒྱུར་དམིགས་ཏེ་རྒྱ་གར་གྱི་སྨན་གྱི་བཟོ་གྲྭ་རྣམས་ཀྱི་ཐོག་ལ་ལྟ་ཞིབ་བྱ་རྒྱུའི་བྱ་ཐབས་དེ་ལག་བསྟར་གནང་ཡོད་པ་རེད། ཉེ་ཆར་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་བརྒྱད་ཉིན་གྱི་བཀོད་ཁྱབ་ནང་དུ་རྒྱ་གར་གྱི་སྨན་གྱི་བཟོ་གྲྭ་ཚོས་སྨན་བེད་སྤྱོད་ཚད་ལྡན་ཐུབ་པའི་སྤུས་ཚད་དང་ཐོན་སྐྱེད་འགན་ལེན་དང་ངེས་པར་དུ་འགན་འཁུར་ལྡན་པའི་ལས་ཀ་བྱ་དགོས་པ་ལས་ལྷག་དོན་སྨན་རྣམས་ཀྱི་སྤུས་ཚད་དང་བདེ་འཇགས་ཡོད་པའི་ཐོག་ནས་ནད་པའི་ཚེ་སྲོག་ལ་ཉེན་ཁ་མི་ཡོང་བ་བྱ་དགོས་པ་མ་ཟད། སྨན་གྱི་བཟོ་གྲྭ་ཚོས་སྨན་གྱི་ཉེན་ཁ་མེད་པའི་གྲུབ་འབྲས་ངེས་པ་རྙེད་པ་ཞིག་མ་ཐོན་བར་ཁྲོམ་རའི་ཐོག་ལ་ཚོང་འབྲེལ་བྱ་རྒྱུ་མེད་པའི་སྐོར་སོགས་བཀོད་ཁྱབ་ནང་གསུངས་ཡོད་པ་རེད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་གཙོས་པའི་འཕྲོད་བསྟེན་དཔོན་རིགས་ནས་རྒྱ་གར་གྱི་བཟོ་སྐྲུན་བྱས་པའི་ཕྲུ་གུའི་གློ་སྨན་གྱིས་གྷམ་བྷ་བྷི་ཡ་དང་ཨུ་ཛི་བེ་ཀི་སི་ཐན། ཁཱེམ་རོན་རྒྱལ་ཁབ་དེ་དག་ནང་གི་ཕྲུ་གུ་ཉུང་མཐར་བརྒྱ་དང་བཞི་བཅུ་ཞེ་གཅིག་རྐྱེན་འདས་སུ་ཕྱིན་ཡོད་པའི་ངོས་འཛིན་གནང་གི་ཡོད་པ་རེད། དེ་བཞིན་ན་ནིང་ཕྱི་ཟླ་བརྒྱད་པའི་ནང་རྒྱ་གར་འཕྲོད་བསྟེན་ལྷན་ཁང་གིས་ཉིས་སྟོང་ཉི་ཤུ་རྩ་གཉིས་ནས་རྒྱ་གར་གྱི་སྨན་གྱི་བཟོ་གྲྭ་བརྒྱ་དང་དྲུག་ཅུ་རེ་གཉིས་ཀྱི་ཐོག་ལ་ལྟ་ཞིབ་བྱས་པ་བརྒྱུད་སྨན་བཟོ་སྐྲུན་གྱི་རྒྱུ་ཆ་ཚོད་ལྟ་བྱས་མེད་པའི་གནས་ཚུལ་རྙེད་སོན་བྱུང་པའི་སྐོར་གསུངས་ཡོད་པ་རེད།
རྒྱ་ནག་གིས་ལྒང་བུ་མང་པོ་ཐེ་ཝན་གྱི་མཁའ་དབྱིངས་སུ་བཏང་ནས་ཐེ་ཝན་གྱི་བདེ་སྲུང་ལ་ཉེན་ཁ་བཟོ་ཡི་འདུག་ཞེས་ཐེ་ཝན་གྱིས་བཤད་བཞག་དེ་ཡང་ཐེ་ཝན་ནས་ཨེ་པི་གསར་ལས་ཁང་གིས་གནས་ཚུལ་སྤེལ་བའི་ནང། རྒྱ་ནག་གིས་ཐེ་ཝན་གྱི་གནམ་ཐོག་ཏུ་ལྒང་བུ་མང་པོ་ཡང་ཡང་བཏང་ནས་ཐེ་ཝན་མི་མང་གི་སྙིང་སྟོབས་ལ་གནོད་སྐྱོན་བཟོ་ཐབས་བྱེད་ཀྱི་འདུག་ཞེས་རེས་གཟའ་སྤེན་པའི་ཉིན་ཐེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་གསུངས་བཞག། དེ་བཞིན་བདེ་སྲུང་བློན་ཆེན་ལས་ཁང་གི་དཔྱད་ཞིབ་པས་རྒྱ་ནག་གིས་བཏང་བའི་ལྒང་བུ་དེ་ཚོས་རྒྱལ་སྤྱིའི་འགྲུལ་སྐྱེལ་གནམ་གྲུའི་འགྲོ་ལམ་དུ་འཕུར་ནས། འགྲུལ་པའི་སྲོག་ལའང་ཉེན་ཁ་ཆེན་པོ་བཟོ་བཞིན་པར་སོང། རྒྱ་ནག་གིས་ཐའེ་ཝན་གྱི་མཁའ་དབྱིངས་སུ་ལྒང་བུ་གཏོང་རྒྱུ་དེ་འཕྲལ་དུ་མཚམས་འཇོག་བྱ་དགོས་པ་གསུངས་བཞག་ད་དུང་ཐའེ་ཝན་གྱི་བདེ་སྲུང་བློན་ཆེན་ལས་ཁང་གིས་ཐའེ་ཝན་མི་མང་ལ་རྒྱ་ནག་དམར་ཤོག་ཚོགས་པའི་འཐབ་རྒོལ་གྱི་ཐབས་ལམ་དེ་ཚོ་ཤེས་པའི་ཐོག་ནས་དངོས་ཡོད་གནས་སྟངས་ལ་གདོང་ལེན་བྱས་ནས་ཞི་འཇམ་ངང་གནས་དགོས་པའི་ནན་སྐུལ་གནང་བཞག། རྒྱ་ནག་གིས་ཐེ་ཝན་གྱི་མཁའ་དབྱིངས་སུ་ལྒང་བུ་གཏང་དགོས་དོན་གང་ཡིན་གསལ་བོ་མེད་ཀྱང། རྒྱ་ནག་གཞུང་འབྲེལ་གསར་ཤོག་ཁག་གིས་ཐེ་ཝན་གྱི་དམངས་གཙོའི་ཡར་ཐོན་ཚོགས་པ་དང། ཐེ་ཝན་དང་ཨ་མི་རི་ཀའི་གསར་འགྱུར་བརྒྱུད་ལམ་ཁག་གིས་གནས་ཚུལ་ཆེན་པོ་བཟོ་གི་ཡོད་པའི་སྐྱོན་བརྗོད་བྱས་པའི་ཐོག་ལྒང་བུ་དེ་ཚོ་ནི་གནམ་གཤིས་རྟོག་ཞིབ་ཀྱི་ལྒང་བུ་ཡིན་པ་དང་ལྒང་བུ་དེ་ཚོས་གནོད་འཚེ་གང་ཡང་བཟོ་གི་མ་རེད་ཅེས་བཤད་བཞག་རྒྱ་ནག་གི་ལྒང་བུ་ཐེ་ཝན་གྱི་གནམ་ཐོག་ཏུ་འཕུར་སྐྱོད་བྱ་བཞིན་པའི་གནས་ཚུལ་འདི་ནི་རིང་མིན་ཟླ་བ་འདིའི་ཚེས་བཅོ་གསུམ་ཉིན་ཐའེ་ཝན་གྱི་སྲིད་འཛིན་དང། གྲོས་ཚོགས་ཀྱི་རྒྱལ་ཡོངས་འོས་བསྡུ་མ་གནང་པའི་གོང་དུ་བྱུང་བའི་གནས་ཚུལ་ཞིག་ཡིན་པ་དང། རྒྱལ་ཡོངས་འོས་བསྡུ་དེ་ནི་རྒྱ་ནག་དང་ཐའེ་ཝན་གཉིས་ཀས་གནད་དོན་གལ་ཆེན་པོ་ཞིག་ལ་བརྩི་གི་ཡོད་པ་རེད། མ་ཡ་མ་རམ་འབར་མའི་གཞུང་གིས་རྒྱ་ནག་དང་ས་འབྲེལ་གྱི་ཡུལ་འབར་མའི་བྱང་ཤར་གྲོང་ཁྱེར་གཙོ་བོ་ཞིག་གྲངས་ཉུང་མི་རིགས་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་བཙན་བཟུང་བྱས་པའི་གནས་ཚུལ་ངེས་གཏན་ཡིན་པ་གསུངས་འདུག། དེ་ཡང་འབར་མའི་དྲག་པོའི་གཞུང་གིས་འདས་པའི་ཟླ་བ་འགའ་ཤས་རིང་ལ་འབར་མའི་གཞུང་གི་དམག་དཔུང་དང་གྲངས་ཉུང་མི་རིགས་མཉམ་འབྲེལ་གྱེན་ལོག་ཤོག་ཁག་བར་འཐབ་འཁྲུག་བརྒྱབ་སྟེ་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་གིས་འབར་མའི་བྱང་ཤར་གྲོང་ཁྱེར་གཙོ་བོ་ཞིག་བཙན་བཟུང་བྱས་པའི་རྗེས་འབར་མའི་གཞུང་གི་དམག་དཔུང་རྣམས་གྲོང་ཁྱེར་དེ་ནས་ཕྱིར་འཐེན་བྱས་ཡོད་པའི་གནས་ཚུལ་བདེན་པ་ཡིན་པ་ངོས་ལེན་གནང་ཡོད་ཅིང། དེ་ནི་གཅེན་གཅུང་མནའ་མཐུན་ཟེར་བའི་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་ཕྱི་ཟླ་དང་པོའི་ཚེས་བཞི་རེས་གཟའ་ཕུར་བུའི་ཕྱི་དྲོ་འབར་མའི་བྱང་ཕྱོགས་ཤན་མངའ་སྡེའི་གྲོང་ཁྱེར་ལོའུ་ཁང་བཙན་བཟུང་བྱས་པའི་རྗེས། འབར་མའི་གཞུང་གི་དམག་དཔུང་རྣམས་ཀྱིས་གོ་མཚོན་རྣམས་རྩིས་སྤྲོད་བྱས་ནས་མགོ་སྒུར་བ་དང་ཁོང་རྣམས་ས་གནས་ནས་ཕྱིར་འཐེན་བྱེད་དུ་བཅུག་པའི་སྐོར་ཕྱོགས་གཉིས་པོས་རེས་གཟའ་སྤེན་པའི་ཉིན་བཤད་ཡོད་པ་རེད། འབར་མའི་གཞུང་གི་མགྲིན་ཚབ་པས་གསར་འགྱུར་ལས་ཁང་ཞིག་ལ། གཞུང་གི་དམག་སྤྱི་དྲུག་གཙོས་པའི་དམག་མི་ཉིས་སྟོང་བཞི་བརྒྱ་ཙམ་དང་དེ་དག་ནང་མི་རྣམས་ཀྱིས་རེས་གཟའ་པ་སངས་ཉིན་མཉམ་འབྲེལ་གྱེན་ལོག་ཤོག་ཁག་ལ་མགོ་བཏགས་ནས་ཚང་མ་བདེ་འཇགས་ཐོག་ཕྱིར་འཐེན་བྱས་པའི་སྐོར་གསུངས་ཡོད་པ་རེད། མཉམ་འབྲེལ་གྱེན་ལོག་ཤོག་ཁག་དེའི་ནང MNDAA ཟེར་བའི་འབར་མ་རྒྱལ་ཡོངས་དམངས་གཙོ་མནའ་མཐུན་དམག་དཔུང་དང། Ta'ang རྒྱལ་ཡོངས་བཅིངས་འགྲོལ་དམག་དཔུང Arakan དམག་དཔུང་བཅས་མཉམ་འབྲེལ་ཡིན་ཞིང། དེའི་ནང་གི MNDAA སྟེ་འབར་མ་རྒྱལ་ཡོངས་དམངས་གཙོ་མནའ་མཐུན་དམག་དཔུང་ཟེར་བ་དེ་ནི། ཧོ་ཁང་གྲངས་ཉུང་མི་རིགས་གྱེན་ལོག་ཤོག་ཁག་ཟེར་བའི་རྒྱ་མི་རིགས་གྲངས་ཉུང་མི་རིགས་ཀྱི་གྱེན་ལོག་ཤོག་ཁག་ཞིག་ཡིན་པ་རེད། གོང་གསལ་འབར་མའི་མཉམ་འབྲེལ་གྱེན་ལོག་ཤོག་ཁག་གིས་ཁ་སྔོན་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ནས་རྒོལ་རྡུང་གི་བྱ་སྤྱོད་སྤེལ་ཏེ། རྒྱ་ནག་དང་ས་མཚམས་ཀྱི་ས་འབྲེལ་གྱི་ཡུལ་འབར་མའི་གྲོང་ཁྱེར་གཙོ་བོ་དེ་བཙན་བཟུང་བྱེད་རྒྱུ་ཁོ་ཚོའི་དམིགས་ཡུལ་གཙོ་བོ་ཡིན་པའི་སྐོར་གནས་ཚུལ་བཀོད་འདུག། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་གནས་མཆོག་རྡོ་རྗེ་གདན་དུ་རྒྱ་གར་ཡུལ་མི་དབུལ་ཕོངས་ཉམ་ཐག་དང་དབང་པོ་སྐྱོན་ཅན་ཁྲི་གཅིག་ལྷག་ལ་སྦྱིན་པ་བཏང་གནང་མཛད་ཡོད་པའི་སྐོར་ས་གནས་ནས་པདྨ་དངོས་གྲུབ་ལགས་ཀྱིས་བཏང་གནང་པའི་ཞིབ་ཕྲའི་གནས་ཚུལ་དེ་བསྐྱར་དུ་སྙན་སྒྲོན་ཞུ་རྒྱུ་ཡིན།
སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་ཐོག་རྒྱ་གར་ཡུལ་མིའི་དབུལ་ཕོངས་ཉམ་ཐག་དང། དབང་པོ་སྐྱོན་ཅན་སོགས་མི་ཆིག་ཁྲི་བརྒལ་བ་ཞིག་ལ་ཐུགས་བརྩེ་བ་ཆེན་པོས་སྦྱིན་པ་བཏང་གནང་མཛད་པ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་གནས་མཆོག་རྡོ་རྗེ་གདན་ཐོག་ལོ་ལྟར་གསུང་ཆོས་གྲུབ་པ་དང་བསྟུན། ཐུགས་བརྩེ་བ་ཆེན་པོས་ས་གནས་རྒྱ་གར་ཡུལ་མིའི་དབུལ་ཕོངས་ཉམ་ཐག་དང། དབང་པོ་སྐྱོན་ཅན་སོགས་ལ་སྦྱིན་པ་བཏང་གནང་མཛད་བཞིན་པ་ལྟར་ད་ལོ་ཡང་ཉིན་ཤས་སྔོན་གསུང་ཆོས་སོགས་ཀྱི་མཛད་འཆར་གྲུབ་པ་དང་བསྟུན་ནས་འདི་ཚེས་ལྔ་ཉིན་གྱི་ཕྱི་དྲོ་གནས་མཆོག་རྡོ་རྗེ་གདན་གྱི་དུས་འཁོར་གསུང་ཆོས་ར་བའི་ནང་རྒྱ་གར་ཡུལ་མིའི་དབུལ་ཕོངས་ཉམ་ཐག་དང་དབང་པོ་སྐྱོན་ཅན་སོགས་མི་གྲངས་ཆིག་ཁྲི་བརྒལ་བ་ཞིག་ལ་དངུལ་གྱི་སྦྱིན་པ་བཏང་གནང་མཛད་སོང་དེའི་སྐོར་རྡོ་རྗེ་གདན་བོད་དགོན་དགའ་ལྡན་འཕེལ་རྒྱས་གླིང་གི་འགན་འཛིན། རྒན་བསྟན་འཛིན་དཀོན་མཆོག་ལགས་ཀྱིས་འདི་ག་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལ།
སྐྱབས་མགོན་རིན་པོ་ཆེ་ནས་ད་ལྟ་དེ་དེ་གི་སྤྲང་པོ་དབང་པོ་སྐྱོན་ཅན་རེད། ཨ་ནི་ག་རེ་ཟེར་དགོས་རེད་མི་མང་དབུལ་ཕོངས་རེད་ཉམ་ཐག་རེད་འདི་ཚོ་ལ་ཨ་ནི་ལོ་རྟག་པར་ཨ་ནི་དེ་ག་རེ་ཟེར་དགོས་ཁོ་རང་ཚོ་ལ་དེ་སྤྲང་འགྱེད་སྐྱོན་གྱི་ཡོད་རེད། ཨ་ད་ལོ་ད་ལོ་ཆ་བཞག་བྱས་ན་ཨ་ནི། ཨ་ཕའི་ཟླ་ཉིན་ལས་ནི་མི་ལྡབ་གཅིག་གི་མི་མང་ཡོད་པ་འདྲ་ཕལ་ཆེར་ད་ང་ཚོས་སྦོམ་ཚོད་བྱས་པས་ན་མི་ཁྲི་གཅིག་ལྷག་ཙམ་ཡོད་པ་འདྲ། དེ་ལ་ད་ལྟ་འདི་དབང་པོ་སྐྱོན་ཅན་རེད། དེ་ནས་ཉམ་ཐག་དབུལ་ཕོངས་ཞུ་བོ་འདི་ཚོ་ལ་ཨ་ནི་སྒོར་མོ་ལྔ་བརྒྱ་ལྔ་བརྒྱ་ཕྱག་འགྱེད་གནང་གི་ཡོད་རེད། དེ་མིན་གྱི་ད་གཅིག་གི་སྤུ་གུ་ཆུང་ཆུང་རེད་ཨ་ནི་གཞོན་ནུ་ཚོ་རེད་ཁོང་ཚོ་ལ་སྒོར་མོ་བརྒྱ་བརྒྱ་དེ་ཙམ་རེ་གནང་གི་ཡོད་རེད།
ད་དུང་ཁོང་གིས་མུ་མཐུད་གསུངས་དོན་ལ་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་ལྡན་སེར་སྐྱ་མི་མང་རྣམས་ནས་སྐྱབས་ཞུ་དང་བསྔོ་ཞུ་ཕུལ་བའི་ཕྱག་དངུལ་ཁག་ད་ལན་སྦྱིན་པ་བཏང་གནང་མཛད་པ་ཞིག་ཡིན་པ་གསུངས་ཤིང། དེ་ནི་ད་ལན་ཙམ་མ་ཡིན་པར་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་ལོ་མང་སྔོན་ནས་དུས་ཚོད་འདྲ་མིན་ཐོག་སྦྱིན་པ་བཏང་གནང་མཛད་ཀྱི་ཡོད་པ་གསུངས་གནང་བྱུང། ང་རང་ཚོ་ནམ་རྒྱུན་གསུང་སྲོལ་ཁོ་རང་ཡོད་རེད་པ། ཡར་དཀོན་མཆོག་ལ་མཆོད་པ་ཕུལ། བར་དགེ་འདུན་ལ་བསྙེན་བཀུར་བྱེད། ཨ་ཉོན་ལོ་ཉེས་སོགས་ལ་མར་སྤྲང་སྦྱིན་གནང་ཞོར་ཨོ་འདི་རེད་ད་ལོ་རྟག་པར་གནང་གི་ཡོད་པ་རེད་དེ་ད་རེས་ཙམ་མ་རེད་གསུང་ཆོས་རྗེས་ལ་ཡ་གནང་གི་ཡོད་པ་རེད་ས་ག་ཟླ་བའི་ཚེས་པ་བཅོ་ལྔ་ལ་ཡིན་ན་མ་གསོལ་རས་གནང་གི་ཡོད་པ་རེད། དེ་ནས་འདི་འདྲའི་རང་འཐབ་མི་འབོར་ཆེན་པོ་ཡོད་མ་རེད་དཔེར་ན་ས་ག་ཟླ་བ་ལ་ཆ་བཞག་ན་ཚེས་པ་བཅོ་ལྔ་ཉིན་མོ་འདི་མི་སུམ་སྟོང་མེད་སླེབས་ཀྱི་རེད། གཞན་ཡང་ཁོང་གིས་མུ་མཐུད་གསུངས་ཡ་ལ་ད་ལན་འདིར་འདུ་འཛོམས་བྱུང་བའི་མི་མང་གི་ཁྲོད་ནས་དངོས་ཡོད་སློང་མོ་བ་ཡིན་མཁན་སུམ་བརྒྱ་ཡས་མས་བྱུང་བ་ལས་དེ་འཕྲོས་ས་གནས་དེའི་ཉེ་འཁོར་རྒྱ་གར་གྲོང་གསེབ་ཁག་བཅུ་ཙམ་ཞིག་ནས་མི་མང་མདང་དགོང་ནས་ས་གནས་སུ་འབྱོར་ཡོད་པའི་འགྲེལ་བརྗོད་གནང་བྱུང་ལ། ཡང་སྐབས་དེར་རྒྱ་གར་ག་ཡ་གནམ་ཐང་གི་ཉེ་འགྲམ་ནས་འབྱོར་བ། སློང་མོ་བ་ཨ་ཤོ་ཀུ་མར་གྱིས་བརྗོད་དོན་ལ།
ཁོང་གིས་ཀྱི་ཨུསཀ་སའོ་སལ་ཨུ་མར་ཧོའི་ཝེ་ཧར་སལ་ཇི་ཡེ། ལོ་ལྟར་ང་རང་རྡོ་རྗེ་གདན་དུ་ཡོང་ནས་སློང་མོ་རྒྱག་གི་ཡོད་ལ། ལོ་རྟག་པར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་ཆོས་གྲུབ་པ་དང་བསྟུན་ནས། མགོན་པོ་གང་ཉིད་ཀྱིས་སློང་མོ་བ་རྣམས་ལ་སྦྱིན་པ་གཏོང་གནང་གི་ཡོད་དུས། ད་ལན་ཡང་ཁོང་གིས་དེ་ལྟར་གནང་བ་བཞིན་པར་བརྟེན། གོང་ས་མཆོག་ལ་བཀའ་དྲིན་ཆེ་ཞུ་རྒྱུ་དང་སྦྲགས།

རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། ད་ནི་འཕྲུལ་རིག་འཕེལ་རྒྱས་དང་བོད་མི་གཞོན་སྐྱེས་ཁྱད་ལས་པ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་གསུམ་ནས་བཞི་བར། བོད་མིའི་སྒྲིག་འཛུགས་དཔལ་འབྱོར་ལས་ཁུངས་ཀྱི་ཁོངས་ཀམ་པུ་ཊར་སྡེ་ཚན་གྱི་གོ་སྒྲིག་འོག་རྒྱ་གར་ལྷོ་ཕྱོགས་སྦེང་ལོར་གྲོང་ཁྱེར་དུ་རྟེན་གཞི་བྱས་པའི་ཏཱ་ལའི་བླ་མ་མཐོ་རིམ་སློབ་གཉེར་ཁང་དུ་བོད་མིའི་བརྡ་འཕྲིན་འཕྲུལ་རིག་ཆེད་ལས་པའི་ཚོགས་འདུ་ཐེངས་གཉིས་པ་བསྐོང་ཚོགས་གནང་འདུག་འཛམ་གླིང་ནང་འཕྲུལ་རིག་སྡེ་ཚན་དང་དྲ་རྒྱའི་བདེ་འཇགས་ཀྱི་གནད་དོན་ནི་ཚོང་དོན་དང་དགོས་མཁོ་གང་ཅིའི་ཐོག་ནས་གནད་འགག་རྩིས་ཡུལ་དུ་གྱུར་ཡོད་ཞིང་སྤྱི་ཚོགས་དང་རྒྱལ་ཁབ་ཀྱི་བདེ་འཇགས་བཅས་ཀྱི་ཐོག་ནས་གདོང་ལེན་བྱེད་དགོས་པའི་གནད་དོན་གལ་ཆེ་ཞིག་ཏུ་གྱུར་ཡོད་པ་རེད། ཐེངས་དེའི་གནད་དོན་གླེང་མོལ་གྱི་ལས་རིམ་ནང། བོད་མི་གཞོན་སྐྱེས་འཕྲུལ་རིག་ཁྱད་ལས་པ་ཚོས་འགྲན་རྩོད་ཁྲོམ་ར་དང་འཕྲུལ་རིག་སྡེ་ཁག་ནང་ལས་དོན་གཉེར་ཕྱོགས་བཅས་ཀྱི་ཐད་འཕྲུལ་རིག་ཆེད་ལས་པ་བསྟན་འཛིན་རྣམ་དག་ལགས་དང། བསྟན་འཛིན་འཕེལ་རྒྱས་ལགས་བཅས་དང་ལྷན་དུ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
རྒྱལ་སྤྱིའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡའི་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་འདི་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། དེ་རིང་ང་ཚོས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ལས་རིམ་དེའི་ཐོག་ལ་ད་ལྟ་ཉེ་ལམ་རྒྱ་གར་ལྷོ་ཕྱོགས་ལ་ཡ་ད་ད་ལྟ་བོད་མིའི་སྒྲིག་འཛུགས་ཀྱི་གློག་ཀླད་ཚན་པས་གོ་སྒྲིག་གནང་བྱས་ད་ལྟ།

ཁ་ལོ་བོ་རེད། ཨེ་བེ་ཏེ་ཏེ་ཞོས་ར་དེ་ག་ལ་ཁ་ལོ་བོ་རེད། དོ་སྣང་བྱེད་ཡ། ཨང། དོ་སྣང་བྱེད་དོ་སྣང་མང་ང་བྱེད་འགྲོ་བོ་དང་བེ་ཤི་ན། དེ་འདྲ་ང་ཚོ་གི Social Media ཡོད་ར། Social Media གི་ནང་ལོ་ལ་ཨ་ནི། སྤྱི་ཚོགས་དྲ་རྒྱ། ག་ལ་རེད། དེ་གི་ནང་ལོ་དྲ་རྒྱ་ནང་ལོ་ལ་ད།

ཨ་དེ་ནང་ལ་ད་འདི་ཚོ་བྱོས་ནི་མི་འདུག་ཨ་ནི་དམིགས་བསལ་གྱི་དེ་ལ་ད་ང་ཚོ་བསམ་བློ་ཡོད་ད་དམིགས་བསལ་ད་ད་ད་ལྟའི་ཆ་ལ་ཞེ་དྲག་ཁོམ་མ་སོང། ལགས་ལགས་སོ། བསྟན་འཛིན་འཕེལ་རྒྱས་ལགས་ད་ལྟ་སྤྱི་ཚོགས་ནང་ལོགས་ལ་དྲ་རྒྱ་དང་རིག་ནུས་དང་མིས་བཟོས་རིག་ནུས་དེ་ཚོ་འགྱུར་བ་ཤུགས་ཆེ་འགྲོ་གི་ཡོད་རེད་ད་ད་ཁྱེད་རང་ཆ་བཞག་པ་ཡིན་ན་ད་ད་གློག་ཀླད་ཐོག་ལ་ཡང་དམིགས་བསལ་ད་འཕྲུལ་རིག་དང་ཐད་ཀར་འབྲེལ་བ་ཡོད་རེད

བཅོས་མའི་རིག་ནུས་ཟེར་ནས་རེད་མིས་བཟོས་རིག་ནུས་ཟེར་ནས་ད་ལྟ་ང་ཚོ་ཨིན་ཇི་སྐད་མ་གསོལ་ནས་ཨེ་ཨའི་ལེགས་འདོ། ལགས་རེད། དེ་སྐོར་ལ་དམིགས་བསལ་གྱི་ད་ལྟ་ཚོགས་འདུའི་ནང་ག་འདི་བཤད་མ་སོང་ར། ཡིན་པ་ཡིན་ནས་ད་ང་རང་སྤྱི་བཏང་ཡིན་གྱི་གློག་ཀླད་དང་འབྲེལ་བ་ཁ་ཐུག་ཆགས་སོང་དུས་ངེད་ཀྱི་བསམ་བློ་བཏང་བ་ན། ང་ཚོ་གཞོན་སྐྱེས་ཡིན་ནས་རེད་མི་རབས་རྒན་པ་ཡིན་ནས་སྤྱི་བཏང་ཡིན་གྱི་ད་ང་ཚོ་ཨེ་ཨའི་ལ་ཨིན་ཇི་སྐད་ནས་འདི་སྤྱི་བཏང་གྱི་ག་འདྲས་ཅིག་ཡིན་པ་དང་ལས་ཀ་ག་འདྲས་བྱེད་ཡོད་མེད་འདི་སྤྱི་བཏང་གྱི་ཧ་གོ་བ་གལ་ཆེན་པོ་རེད་བསམ་གྱི་འདུག་ར།

ཕྱི་སྐྱོར་ཁ་བྱང་འདི་ཚོ་ཡག་ཀྱང་ཡང་འདི་ཚོའི་ག་འདྲི་ཀྱང་འདི་ཚོ་རྐུ་མ་མ་ཤོར་ག་འདྲ་ཞིག་གི་ལས་ཀ་རུ་འདི་འདི་ཚོ་ང་ཚོ་འདི་ལྟ་འདི་ལྟ་གི་ཧ་གོ་དེ་རུ་མ་གཏོགས་ཨ། བདེ་འཇགས་ཀྱི་ཞིབ་ཕྲ་བྱས་ནས་ང་ཚོ་ཡི་སྤྱིར་བཏང་གི་སློབ་སྦྱོང་བྱེད་མྱོང་མེད་ར་ཨ་ནི་ང་ཚོ་གི་སྡེ་ཚན་དེ་ནང་ལ་འདི་བྱེད་ཀྱི་མ་རེད་ལབ་ཡོད་ར། ལགས་རེད། དེ་ནས་ད་ང་ཚོ་སྤྱིར་བཏང་གི་ད་ང་རང་གི་ཤེས་ཚད་པ་ཚེ་ལྟ་ན་ནི་མ་འོངས་པ་དྲ་རྒྱ་བརྒྱུད་བཟོས་ངེས་ཡིན་ནི་རེད་ད།

ཨཱ་ནི། དེ་ཉི་མ་དང་པོ་བྱས་སོང་ར་དང་པོ་བྱས་སོང། Discussion བྱས་ཨཱ་ནི་ཚང་མ་སོ་སོ་སོ་བསམ་ཚུལ་གྱིས་ཁེངས་ལེ་སོ། Group Group Group Wise སྡེ་ཚན་སྡེ་ཚན་སྡེ་ཚན་ཞིག་རོ་ཞིག་གོ་ཨཱ་ནི་དེ་ནི། སོ་སོ་སོ་གིས་བསམ་ཚུལ་འགྲོ་ཞེས་དེ་འདྲ་བྱས་པ་ཡིན། དེའི་ནང་ལོགས་ལ་མང་ཆེ་བ་དག་བསམ་ཚུལ་གཅིག། དེ་ནས IT Professionals ནས་སླེབས་སོང།

རྒན་པ་དེ་ཚོ་འདི་ནང་ལ་ཕེབས་མ་ཐུབ་ཡག་རྒྱུ་མཚན་ག་རེ་རེད་བསམ་གི་འདུག། དེ་ཁོང་ཚོས་ཀྱི་གཅིག་བྱས་ན་ང་བསམ་པ་ལ་ཁོང་ཚོས་ཀྱི་དེ་ཁོང་ཚོ་རང་ལ་དེ་ལས་མི་དགོས་བསམ་གི་འདུག་ར་ཡིན་ན་ཧ་མ་ཧ་མ་གོ་བའི་རྒྱུ་མཚན་ཞིག་ཡིན་ན་ང་ཚོ་དཔེ་བྱས་ན་སོ་སོ་གལ་སྲིད College Life ལ་འགྲོ་དུས་ང་ཚོ་ཀྱི་བོད་མི་དེ་ཚོ་ད་ལྟ་འདི་སྔོན་ལ་ཤེས་ཡོན་དང་ཤེས་ཀྱི་རེད་ཞོ་གུས་སོ་ད་དེ་དགའ་གྲོགས་ཆགས་ཡག་དང Connection དེ་ཡོད་ར། Interest མ་དེ་བ་བྱས་ཡིན་ན་ཧ་མ་གོ་ཡ་ཤོ།

དེར་གྲགས་དུས་སུ་ཕལ་ཆེར་ལས་དོན་ཧོ་མ་རི་དང་མིན་ན Project སྣོན་ལས་འཆར་དུས་དུས། ཡང་དམ་མལ་ལ་སྤྱིར་བཏང་གི་འབྲེལ་བ་ཐད་ཀར་ཡོད་མ་རེད་བསམ་སོང་དུས་བོ་དེ་ཕྱིན་ནས་ཕལ་ཆེར་ང་ཚོ་ག་རེ་རེད་མི་རབས་རྒན་པ་ཟེར་ནས་རེད་རྩལ་ཡག་དེ་སློབ་སྦྱོང་ཡག་དུས་སུ་ཕལ་ཆེར་སླེབས་ཐུབ་ཀྱི་མ་རེད་བསམ་གྱི་འདུག་ནའོ། ཨ་ནེ་ཁོང་ཚོ་དེ་ག་ཕེབས་གལ་སྲིད་ཕེབས་ཐུབ་པ་ཡིན་ན། རྣམ་པ་ཚོ་གཞོན་པ་ཚོ་ལ་ཡང་མིག་ལྟོས་སོ་ར་འདྲ་ཡོང་སྲིད་ཀྱི་རེད་ཡང་དུ་བ་ཉམས་མྱོང་བརྗེ་རེས་འདྲ་ཡོང་སྲིད་ཀྱི་རེད་བ།
དེ་དེ་འདྲ་ཡོང་གི་རེད་བསམ་གྱི་འདུག་ར་ད་ནིང་ལོ་གི་ང་ཚོ་གློག་ཀླད་གསུམ་གྱི་ད་ལྟ Active ཚོགས་འདུ་དང་པོ་དེ་ལ་ང་འགྲོ་ཡིན་ར། དེ་དུས་ང་རང་སློབ་ཕྲུག་གཅིག་ཉམས་མྱོང་ཤར་མེད་ཡིན་ནའི་ད་ཅིག་ག་རེ་རེད་ད་ཕར་ཕྱོགས་ལེའ་ཆི་ཚང་གི་མི་འདི་མང་པོ་ཐུག་སོང་ར་ཁོ་ཚོ་མཉམ་དུ་འབྲེལ་བ་བྱུང་སོང་ང་ཚོ་ཁ་པར་ནང་ཕར་ཚུར་འབྲེལ་རེས་ཟེར་འདི་བྱུང་སོང་ར་ཕན་ཡག་པོ་ཐོགས་སོང་བསམ་གྱི་འདུག་ར།

ནི། ད་འདི་རྒྱབ་ལོགས་ལ་རྒྱུ་མཚན་མང་པོ་ཞིག་ཡོད་རེད། ནི། ད་ལྟ་ངས་རྒྱུ་མཚན་གཅིག་ག་རེ་རེད་བསམ་གྱི་འདུག་ལབ་ན། ང་ཚོ་བོད་པ་སྤྱི་ཚོགས་ནང་ལོགས་ལ། ད་གློག་ཀླད་དང་འབྲེལ་བ་ཡོད་ཀྱི་ཆེད་དེ་ངས་ནི TCRC ཁོ་རང་བྱས་ནི་སྨོན་ལམ་ཡོད་རེད་གཞན་པ། ང་ཚོ་སྤྱིར་བཏང་གི་བོད་པ་སྤྱི་ཚོགས་ནང་ལོགས་ཁོ་རང་ཚོགས་པ་འདི།

གློག་ཀླད་ཀྱི་རྩལ་ཤེས་མཁན་ཚོ་ར་ད་ང་ཚོ་ཚོང་ལ་བསྒྱུར་དགོས་ར། ལགས་རེད། འོ་དེ་བསྒྱུར་མ་ཐུབ་ཀྱི་སྐྱོན་ཅིག་རེད་བསམ་གྱི་འདུག་ར། རྒྱ་གར་རུ་ཡིན་ན་གློག་རྩེད་རྩལ་ཤེས་མཁན་ཚང་མ་ཨ་ནི་ག་རེ་ད། ཚང་མ་དེ་ལ་ང་ཚོ་གློག་ཀླད་རྩལ་ཤེས་མཁན་ཚང་མ་ཚོང་ལ་བསྒྱུར་དགོས་ར་དཔལ་འབྱོར་ལ་བསྒྱུར་དགོས་དུས། ནི་ག་ལེ་ག་ལེ་ཡར་རྒྱས་འགྲོ་ར། ལགས་རེད། ད་ང་ཚོ་བཙན་བྱོལ་ནང་ལ་ག་འདྲ་ལབ་ན། གཞོན་སྐྱེས་ལ་གློག་ཀླད་ཀྱི་རྩལ་དེ་ཞེ་པོ་ཅིག་ཟབ་སྦྱོང་སྤྲད་སློབ་སྦྱོང་སློབ་དཔོན་སྤྲད་ཀྱི་རྩལ་མང་པོ་ཞེ་པོ་ཅིག་ད་སློབ་ཕྲུག་མང་པོ་ཞེ་པོ་ཅིག་ད་ང་ཚོ་ཡ་བྱུང་བས་ར། ཡིན་པ་ཡིན་ནའི་སློབ་ཕྲུག་བྱུང་མཁན་ཚང་མ་རྒྱ་གར་གྱི་ཚོང་ཚོང་ར་ཟེར་ལ་ར་ད་ང་ཚོ་ཚོང་ནང་ལོགས་ཤོར་འགྲོ་ཡས་ལ་བོད་པ་སྤྱི་ཚོགས་ནང་ཚུར་ལོག་མ་ཐུབ་པ་འདི་དཀའ་ངལ་ག་རེ་ལབ་ན

ཨེ་ཡི། ལོ་ལ་ད་སློབ་ཕྲུག་བརྒྱ་ཅིག་ཐོན་པ་ཡིན་ན། ང་ཚོ་བོད་པ་བཙན་བྱོལ་ནང་ལོགས་ལ་སློབ་ཕྲུག་བརྩེ་ལེ་ངེས་སུ་ལས་ཀ་ག་ཚོད་ཟེར་ད་རག་ན་ཕྲུ་གུ་བཅུ་ལ་རག་ཆ་བཞག་ར་ད་བོད་གཞུང་ཁོ་རང་དང་ནི་ང་ཚོ་སྨོན་ལམ་ཨེ་ཡ་ལེ་ར། ལགས་རེད། འདི་ཚོ་ལ་ཕྲུ་གུ་ལྔ་སི་ན་སི་གོ་བྱ་རྒྱ་འགྲོ་དུས་ད་ཕྲུ་གུ་དགུ་བཅུ་དེ་ལས་ཀ་མེད་ལྷག་འགྲོ་རེད་ཁ་ཤས་ད་དམིགས་ཡུལ་བརླག་བྱས་ང་ཚོ་གི Sweater བཙོང་ག་འགྲོ་ཨེ་ཟ་ཁང་སི་མེད་རེ་འདི་ཆགས་འགྲོ་འདུག་ར།

དེ་དག་གིས་ང་དང་ང་རང་རོགས་པ་མི་ལྔ་བཟོས། ང་ཚོ་ངོས་ནས་ཚོགས་པ་བཙུགས་རྗེས་ཨ་འདྲེ་གཅིག་གིས་ལས་ཀ་བྱེད་ཡས་ཀྱི་སྤྱིར་བཏང་གི་འཆར་གཞི་བཟོས། ཨ་ནི། ང་ཚོ་གིས་ད་དབྱིན་ཇིའི་སྐད་དུ་ནི Website Service དང Application Service ལས་ར། ཨ་ནི། ད་དྲ་རྒྱ་གི་བཟོས་ད་ཨ་འདྲེ་གི་འཆར་གཞི་བཟོས། ཨ་ནི། ད་ག་རེ་ལབ་ན། ཨ་འདྲེ་གི་འཆར་གཞི་ཡོད་པ་ན་གཞན་གྱིས་ལས་ཀ་བྱེད་དུས་དངོས་ཡོད་ཀྱི་སྤྱི་ཚོགས་ནང་མར་ཐོན་བྱས་ལས་ཀ་བྱེད་དགོས་ར། དེ་རེད། ལས་ཀ་བྱེད་ཡས་ལ་རྒྱབ་ལོགས་ལ་དཔལ་འབྱོར་སྟེར་ས་ཅིག་མེད་པ་ན་ད་ལྟ་རང་སློབ་གྲྭ་ཐོན་ཙམ་བྱས་ད་ང་ཚོ་བོད་ནས་ཀྱི་སྤྱིར་བཏང་གི་གཞིས་ཆགས་ཁག་ཡོད་མེད་ནི་བསྡད་ས་ཡོད་མེད་བྱས་ད། ང་འདི་ཅིག་འགོ་བཙུགས་ན་དཔེ་ཁག་པོ་རེད་ཤག་ལ་ལས་ཀ་ཅིག་མེད་པ་ལ་རྒྱབ་ལོགས་ལ་དཔལ་འབྱོར་ཅིག་མེད་ན་ར།
ལགས་རེད། འདི་ལ་བོད་གཞུང་ངོས་ནས་ཁོ་རང། སྔ་མ་རོལ་ན་ཡོན་ཏན་ཚོགས་པ་འདི་འདྲ་ལ་རྒྱབ་སྐྱོར་བྱེད་མཁན་རོ་ད་ནི། འདིའི་པོ་རུ་ལ་ག་འདྲེ་ཀྱི་ལས་ཀ་བྱེད་ཀྱི་ཡོད་མེད་ང་ད་ད་ཀྱི་ང་ལྷག་མ་ཚང་ན་ན་ང་དེ་རྗེ་བཙུན་ན་མ་མ་དོན་མེད་ཙམ་གྱི་ཏེ་ཅི་ཀ་ཐོན་ཀ་ཐོན་ཀ་ཉུང་དྲགས་སྲིད་ར་ཡིན་པ་ཡིན་ནའི་ཡིན་གྱི་ད་ཨ་འདྲེ་བྱེད་མཁན་ཡོད་ན་ཨ་ནི་དཔལ་འབྱོར་གྱི་ཁ་ལ་རང་ཐོག་རོགས་རམ་བྱས་ཏེ་དཔེ་གལ་ཆེན་པོ་མཐོང་གི་འདུག་ར། དཔལ་འབྱོར་རྒྱབ་སྐྱོར་འདི་ག་ནས་རག་དགོས་དགོངས་ཀྱི་འདུག།

ཡིན་པ་ཡིན་ནའི། ཨ་ནི་ཁོ་རང་ཚོ་གི་ད་ཆ་ཤས་དགོས་རྒྱུ་ཞིག་དང་ང་རང་ཚོ་གི་ཆ་ཤས་ཡོད་པ་རུ་ཏག་ཏག་ཞིག་ཡོང་གི་མི་འདུག་ལས་ལ་ག་ལབ་ན། ང་ཚོ་གཞུང་གི་གཞུང་འབྲེལ་ག་ཟིན་ས་དེ་ཨ་ནི་སྤྱི་བདེ་བདེ་འཇགས་སྐོར་ལ་ཞུ་བསམ་བློ་བཏང་དགོས་ར། ལགས་རེད། ཨ་ནི་ང་ཚོ་གི་དེ་ཞིག་གི་གནས་ཚིག་འདང་མེད་པ་རུ་ཅིག་ཡང་མེད་ན་ང་ཚོ་གི་ཁོ་ཚོར་དགོས་པའི་དེ་གི་ད་ག་ལབ་དགོས་རེད་ཆ་རྐྱེན་དེ་ང་ཚོ་ལ

ཁོ་རང་ཚོ་མི་ཤི་དུས་ར་ཨང་ཁོ་ཚོ་ཚོ་མཉམ་དུ་ང་བཀའ་མོལ་བྱུང་སོང། ཁོང་གིས་གསུངས་ཡོད་ལ་སྔ་མ་ཨ་ནི་ཡོད་རེད་ཟེར་ཇི་ལྟར་ཡིན་གི་སོ་སོ་ཁོ་ཚོ་ངེད་ཚོང་ཁོ་ཚོ་ངེད་རེད་ན།
མ་རྩ་གཡར་ཡས་དེ་ཡོད་ར།
ཡིན་པ་ཡིན། ཨ་མ་རྩ་མ་རྩ་ང་ཚོ་ད་མ་རྩ་གཡར་ཟེར་ནས་མ་རྩ་ཅིག་བཙུགས་གི་ཡོད་ས་ར།
རེད་རེད། འདྲི་འཇོག་རེད་ལགས་སོ་ཨ་ནི་ཡིན་པ་ཡིན་ནའི་ད་འདི་ཚོ་ལེགས་གྲུབ་མ་མ་བྱུང་བའི་རྐྱེན་གིས་ད་འདི་དཔལ་འབྱོར་འདི་འགག་རེད་ཟེར་གསུངས་སོང།

ད་ག་རེ་ལབ་བསམ་གི་འདུག་ན་ན main གཅིག་དང། རྒྱུ་མཚན་གཙོ་བོ་གཅིག་ང་ཚོ་གིས་ད་ལྟ་དེ་གི་སྐོར་ལ་ད་ལྟ field དེ་ཚོའི་ཐོག་ལ་ད་ལྟ exploration ཞེ་དྲག་མེད་བསམ་གི་འདུག་ར་གཅིག་ཡང་མིན་ན awareness དེ་དེ་ཞིག་མང་ང་ཚོ་ལ་ད་ལྟ་སློབ་ཕྲུག་ཡོད་རྒྱུ་ནས་རེད་ད་ལྟ་རྗེས་མ་ནས་ད་ལྟ་ཡོང་གི་ར།
ལགས་རེད། ད་ལྟ་ཡང་མིན་ན current students ཡིན་ནའི་རེད་དེ་ཚོའི་གི་ཆེད་དུ་ད་དེ་ག་ལབ་དགོས་རེད་གསལ་བསྒྲགས་བཏང་ནའི་རེད། ང་ཚོས་འདི་སྐོར་ལ་ཆུང་ཆུང་གཅིག Talk Show འདི་འདྲའི་ཡོད་ར་སློབ་གྲྭ་འདི་འདྲའི་ལ་མི་འདི་འདྲའི་སྐད་བཏང་ན་རེད་ད་རང finally ག་ཞིག་ཉོས་ཡོད་ར་འདི་གིས་ག་ཚོད་ཕན་ཐོགས་ཡོད་མེད་ར་ཚོང་གི་ནང་ལོགས་ལ་ཡ་མ་འོངས་དུས་ཚོད་ཅིག་དེ་ཞིག་ད་བཤད་ན་ནི་རང་བཞིན་གི Interest སླེབས་ར་ད་ང་ཚོ་བོད་པ་པོ་ལབ་ན་ད་ང་ད་ནན་ཏན་བསམ་གི་འདུག་ར་དམིགས་བསལ་གི་ལབ་ན་ད་ག་ཚོད་ནམ་སང་ཕྱི་ལོགས་ཞེ་དྲག་ཞེ་དྲག Explore མ་བྱེད་ཡས་ཡོད་ར་རེ་གཅིག་རེ་གཉིས་ཡོད་ཀྱི་རེད་ར་དེ་འདྲས་ཕྱི་རོལ་ལ་སོ་སོ་གི་ངོས་ནས་ཚེ་ག་དྲུག་གོ་གོ་ནང་ལ་དྲུག་ཚེ་ག་དྲུག་ཨོ་དེ་འདྲས་ཞིག་འདུག་ལེགས་ཤོས་ར་ཨ་ནི་འདི་འདི་རེད་ཤེས་ཡ་ལ་ནི་ཡོད་ར་ང་ཚོ་བོད་མི་ནང Professionals ལབ་ནི་འདི་ཉུང་ཉུང་ར་ད་དེ་འདྲས་ག་ལབ་དགོས་ར་བོད་ཆེན Engineer ལབ་ནི་ཁ་ཤས་ཁ་ཤས་ཡོད་རེད་དེ་འདྲས་མང་པོ་ཡོད་མ་རེད་ཨ་ནི་འུ་ཐིག།

ལོངས། དེ་ཡི་སྐོར་ལ་རག་ལ་མ་ཞུ་རོགས། ཨ་ནི། དེ་ལ་ཡི་ད་ད་འདྲ་དྲི་བ་དྲི་བ་ལ་ད་ལན་དེ་རྡོག་རྡོག་ཞིག་རྒྱག་ཡ་བྱེད་ན་ད། ད main ད awareness རེད་བསམ་གི་འདུག་དང་པོ་དེ་དང་ར། ད་དེ། མིང་ཐོག་མ་ཤེས་ན་ད awareness།
དཔེར་ན། འཕྲུལ་རིག་གི་ཐོག་ལ་མཁས་པ་ཅིག་གིས། འདིའི་སྐོར་ལ་གོ་རྟོགས་ཅིག་དགོས་ཀྱི་ཡོད་ན་ད་དེ། ད་ལྟ་ཁྱེད་རང་གསུང་ཡ་དེ་ནང་ལོགས་ལ་གསལ་བསྒྲགས་བཏང་དགོས་འདུག་གསུངས་པ་རེད།

རེད་རེད་རེད་རྟག་ཏུ་རང་རེ་ལ་གསུང་རྒྱུ་དང་ལྡན་པ་རེད། ག་ལབ་དགོས་རེད་ད། དེ་བཞིན་དུ་དང་ཁ་སང་སོ་སོ་གི action མ་ནས་ད། action speaks louder than word ལབ་ད་ད་རང་ད། ཨ་ནི་སོ་སོ་གི་མ་བྱས་པ་དེ་ད་ཧ་གོ་མ་ར་ད་ཨོ་ང་འགྲིག་མ་རེད་བསམ་ནས་ཡོད་ར། དེ་བཞིན་དེ་དེ་ཤོ་ཨ་ནི་ད་འདི་དེ་བཞིན digital marketing ལབ་དེ། field འདི་ག་འདྲས་རེད་ལབ་ཤོ་ར་འདི་དོགས་པ་སྐྱེ་ཡ་ཡིན་ནས་དེ་ནང་ལ་བརྩི་བཅོས་མ་བྱས་ཤོ། དེ་འདྲས་འགྲོ་གི་ཆེ་འདི།

ལ་རེད། མི་རབས་རྒན་པ་གི་སྐད་ཆ་སྒྲོས་སྐོར་ལ་སྐད་ཆ་སྒྲོས་དྲིས་པ་ཡིན་ན་ནི་ང་ལ་བྱེད་སྟངས་ཀྱི་གོ་རྟོགས་བཅས་མེད་ལས་གོང་ལྟར་ཞོན་ཡིན་རང་ང་རང་བྱེད་སྟངས་ཀྱི་ཞོན་གྱི་རང་མཉམ་དུ་འཚར་ལོངས་བྱེད་དུས་ངའི་ལ་ཐུག་ས་མི་རབས་རྒན་པ་གང་དྲིས་ཀྱི་རིག་ནུས་ལ་ལྡོག་ལན་བྱེད་ཡིན་པས་ནི་ང་ལན་ཁྱོད་ནི་མེད་ལན་ཡིན།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་སྒྲོལ་མ་ལྷ་མོ་ལགས་དང་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱིས་སྙན་སྒྲོན་ཞུ་མཁན་གཡུ་སྒྲོན་ལགས་དང་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས།